བདེ་སྡུག་ཟེར་གི་འདུག་གི་དེ་ལུས་ཚོར་དང་སེམས་ཚོར་གཉིས་ཀྱི་ཐོག་ནས་མྱོང་གི་ཡོད་ག་ཟེར་གི་རེད། བདེ་བ་སྡུག་བསྔལ་རེད་ཟེར་གི་འདུག་གི་འོ་དོགས་སོགས་མྱོང་བ་ཟེར་གི་རེད། གང་ཟག་གི་མྱོང་བ་ཟེར་རེད། དེ་གི་མྱོང་བ་དེ་དཔེར་ན་ལུས་ཡ་ཁབ་ཅིག་བསྲེགས་ན་འདྲ་འདྲ་ལྟ་ལུས་ཀྱི་ཐོག་ཨ་རིམས་ནད་དྲག་པོ་གིས་མནར་ན་ལྟ་བུ་ཟེར་ན་དེ་གི་སྡུག་བསྔལ་དེ་གང་ནས་མྱོང་གི་ཡོད་ག་ཟེར་ན་ལུས་ཚོར་གི་མྱོང་གི་ཡོད། ལུས་ཤིན་ཏུ་བདེ་ཐང་ཡང་ཁམས་ཤིན་ཏུ་དྭངས་མོ་ཡིན་རུང་སེམས་ཀྱི་ཐོག་ཨ་སྐད་ན་རང་མོ་སེམས་ཀྱི་ཐོག་ཨ་མི་སྐྱིད་པ་བྱུང་ཚེ་གི

འཛམ་གླིང་གི་མྱི་ཀུན་པོ་མཐུན་རྐྱེན་ཨ་ན་མ་ན་རྒྱུ་ལོངས་སྤྱོད་ཨ་ན་མ་ན་དབང་གོ་ས་ཨ་ན་མ་ན་མཚན་སྙན་གྲགས་ཨ་ན་མ་ན་དུར་སའི་བར་དུ་ཐོབ་ཐབས་ཡོད་མ་རེད་ད། རྣམ་པ་ཀུན་ཏུ་ཁོ་རུས་ཆད་ཀྱི་བདེ་སྡུག་ཟེར་བ་རོ་ན་འདུག་རྒྱུ་མ་གཏོགས་གཅིག་མཚུངས་སུ་ཐོན་ནས་ཐོབ་རྒྱུ་མེད་ཟིན་པ་རེད། སྐབས་དེའི་ལུས་ཚོར་དང་སེམས་ཚོར་གཉིས་ཀྱི་ནང་ནས་མྱི་ཆར་ཅན་གྱི་འཚོ་བའི་ནང་སེམས་ཚོར་གྱི་ཤས་ཆེན་པོ་ཡིན་པ་ཧ་གོ་ནས་སེམས་ཚོར་གྱི་བདེ་སྡུག་གི་རྩ་བ་ངོས་བཟུང་ནས་སེམས་ཚོར་གྱི་བདེ་བ་སྒྲུབ་པའི་ཐབས་ལ་འབད་རྒྱུ་ཡིན་ཟིག་གི་མྱི་ཀུན་པོ་བདེ་སྐྱིད་འདྲ་མཚུངས་ཡོང་སྤྱད་ཀྱི་རྨང་གཞི་ཡོད་ཟིན་པ་རེད།

དེ་ནི་མྱི་སྤྱི་ཚོགས་དེ་ན་ཆུའི་རོགས་པ་བྱ་དཀའ་འཆམ་མཐུན་དང་རོགས་པ་བྱ་དཀའ་ལྷག་བསམ་ཟོལ་མེད་ཡེད་ཚེ་གི་གཞན་པས་ཚུ་ར་རང་རང་གི་ཐོག་ལྷག་བསམ་ཟོལ་མེད་ཡོང་ཚེ་གི་ད་མྱི་སེམས་སྐྱིད་ཅིག་གི་སེམས་ཚོར་གི་བདེ་སྐྱིད་གི་རྩ་བ་ཡིན། དེས་ན་དེ་ལྟ་བུའི་ཡིད་ཆེས་སུ་གོ་ནོར་བུ་དང་ངུ་དད་པ་བྱེད་ས་དེ་རྒྱུ་འབྲས་རྟེན་འབྲེལ་གཙིགས་སུ་འཛིན་པའི་དད་པ་ཡིན་ད་རྒྱུ་འབྲས་རྟེན་འབྲེལ་གི་ཐོག་ནས་ངུ་ཧ་ར་གནོད་ཏག་ཏག་ཡེད་ཚུ་ར་ང་བཟང་བ་ཏག་ཏག་ཡིན་དགོས་བསམ་ན་དེ་རྟེན་འབྲེལ་དང་གོ་ལྡོག་ཡིན་བསམ་ནོ་མྱི་ཀྱི་འཚོ་བའི་ནང་འཆམ་མཐུན་གི་བསམ་པ་ཟིག་བཟུང་ཚེ་གི་ད

ནམ་རྒྱུན་མྱི་དང་མྱི་བར་ལྷག་བསམ་ཟོལ་མེད་ཀྱི་འཆམ་པོ་ཡེད་རྒྱུ་བོ་ཤིན་ཏུ་གལ་ཆེན་པོ་རེད། འོ་ན་ལྷག་བསམ་ཟོལ་མེད་ཀྱི་འཆམ་པོ་ཡེད་རྒྱུ་ཡིན་འོ་ན་མྱི་མང་གི་ནང་ལྟ་ཚུལ་བསམ་ཚུལ་སྣ་ཚོགས་ཡོད་པ་འདི་གཉིས་ཀ་ཡང་ཙི་གེ་ཟིག་གི་འགལ་འདུ་ཟིག་རེད་དེའི་སྐོར་ར་ཙི་གེ་ཟིག་མ་བཤད་ཚེ་གི་ཏག་གི་ཆེ་གི་འདི་མི་གི་སྤྱི་ཚོགས་སྣ་ཚོགས་ཟིག་ཡག་དོག་ལྟ་དགོས་གོ་ལེ།

ནི། ཟ་མ་ཟི་འདྲི་ཟི་རྣམས་ནི་སྣ་ཚོགས་ཟི་ཀི་གཟུགས་ཟི་ཀི་ལ་ལ་ཞིམ་ལ་ལ་མི་ཞིམ་ཟེར་གྱི་འདུག་དངོས་པོ་ཆོས་ཉིད་ཟེར་ཡས་ཀྱི་ནི་འདུག་དཔེ་དེ་དང་གཅིག་མཚུངས་རེད། ཤེས་བྱ་གི་ཐོག་པ་ལྟ་ཚུལ། རིག་གནས་ཀྱི་ཐོག་པ་ལྟ་ཚུལ། མྱིའི་ཐོག་པ་ལྟ་ཚུལ་གང་ཟག་གི་ཐོག་པ་ལྟ་ཚུལ་ལས་རིགས་ཀྱི་ཐོག་པ་ལྟ་ཚུལ། ཆོས་ཟིག་གི་ཐོག་པ་ཡིན་ནམ་མྱི་དང་མྱིའི་བར་ལ་བསམ་བློ་མི་འདྲ་བ་དང་ལྟ་ཚུལ་མི་འདྲ་བ་ཡོང་སྲིད་པ་རེད། ཧ་ལི་གཉིས་ཀ་ཡིན་ན།

འཆམ་མཐུན་ཟེར་རྒྱུ་དེ་ཤེས་རབ་ཀྱི་ཐོག་ནས་དམིགས་པ་གཅིག་དང་རྣམ་པ་གཅིག་མ་གཏོགས་ཡོད་མི་ཆོག་པའི་གོ་དོན་མ་རེད། ཤེས་རབ་ཀྱི་ཐོག་ནས་མི་སོ་སོའི་ཤེས་པ་དང་རྣམ་གྲངས་མཐའ་ཡས་པ་རང་རང་དབང་གི་ལུགས་སུ་ཡོད་ཀྱི་རེད། ལྷག་བསམ་དང་བརྩེ་བ་གི་ཆ་ནས་ཕན་ཚུན་ལ་ལྷག་བསམ་རྣམ་དག་ཡིན་རྒྱུ་ལ་དགའ་རྒྱུ་དེ་ཤིན་ཏུ་གལ་ཆེན་པོ་རེད་ཅེས་ན་དང། མི་དང་མིའི་བར་བདེ་སྐྱིད་ཡོང་སྤྱད་གི་གཞི་རྩའི་ཁྱད་ཆོས་འདི་རེད། ལུགས་གཅིག་གིས་ཁྱོད་ཁྱོད་ཚོས་ཆི་མོ་མང་བ་བཤད་ཆི་མོ་མང་བ་སྟོན་རུང་མཐར་ཐུག་སོང་ན་འཚོ་བའི་ནང་ནས་དངོས་གནས་དྲང་བདེན་གྱི་དད་པ་ཡོང་མཁན་གྱི་མྱི་དེ་ལྷག་བསམ་གཙང་མ་དང་ཕན་སེམས་ཅན།

ད་འདི་ནས་སོང་དུས་ཕྱི་སོ་གི་ཟ་རྒྱུ་ཅ་ལག་ད་འདི་ཐམས་ཅད་པོ་རྫུན་མ་ཡིན་ནོ་ཡིན་ག་ཅིག་ར། དེ་བཞིན་དུ་འདི་ལས་མཁན་གྱི་སེམས་ཁམས་རྫུན་མ་ན་གི་ཆ་འགྲོགས་འདྲིས་ཡི་གི་ཡི་གི་འདིའི་འོག་ཆགས་ཏེ་གི་ཅིག་གི་སེམས་ཀྱི་ངོ་ས་ར་ཐོ་ནི་བར་སྒ་ང་ཚོའི་བསམ་བློའི་ནང་ཆི་ཟི་འཁོར་གོ་ནི་རེད་ཅེ་ན། ད་འདི་མོ་རྫུན་མ་འཛིན་ན་ཆོག་གི་གང་ལྟར་མཚུངས་སུ་ད་འདི་མོ་ལས་ཀ་ཟི་ལས་དུས་རྫུན་མ་འཁྲབ་དགོས་ནི་རེད་ར་ད་རྫུན་མ་མི་འཁྲབ་ན་སོ་སོ་འདི་ལམ་མེད་གི་དི་བསམ་པའི་ངོས་འཛིན་དེ་ཡོང་དགོས་ནི་རེད

ཆི་ཟི་བསམ་གྱི་ཡོད་རེད་ཟེར་ན། སངས་རྒྱས་བཅོམ་ལྡན་འདས་ཀྱི་ན་བཟའ་ཟི་རྒྱབ་བ་གོན་ནི་སངས་རྒྱས་ཀྱི་བསྟན་པའི་སྒོ་ཟི་ཞུགས་ནི་གྲྭ་བ་ཟི་འདྲ་ཟི་ཐབས་ཆག་ཟི་འདི་རིགས་ནི་ཡིན། ད་ས་ལམ་གྱི་རྟོགས་པ་མཐོན་པོ་ཟི་རྒྱུད་ད་སྐྱེ་ག་འཇུག་ཟེར་ན་དཀའ་མོ་རེད་ད། རྒྱུ་འབྲས་ཙི་གེ་ཟི་མི་ནོག་ནི་ཟི་ཡོང་ཨི་ཐུབ་ཨ་བསམ་རྒྱུའི་རེ་བ་ཟི་འཛིན་གྱི་ཡོད་ནི་རེད་ད། ད་དངོས་གནས་དྲང་ནས་གི་ལབ་རྒྱབ་ནི་མིན། སོ་སོ་ཁི་ནས་ཉིན་སྐར་ཕྱིན་སྟངས་ཟི་རྒྱབ་རུང། མི་ཚེ་འདི་ལྟར་རྒྱུ་འབྲས་ངན་པ་ཟི་ནོག་བཞག་ནི་ཟི་མེད་ཟི་ངན་པ་ཟི་བྱས་བཞག་ནི་ཟི་མེད་མྱི་ཟི་ག་ངན་པ་ཟི་མ་བྱས་བསམ་རྒྱུ་ཟི་ཡོང་ན།